དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི། བོད་ཟླ་དགུ་བའི་ཚེས་པ་བཅུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བཅུ་གཅིག་གི་ཚེས་གཅིག་གཟའ་ལྷག་པ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། ཐའེ་ཝན་དམངས་གཙོ་ཐེབས་རྩ་གིས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་རྒྱུ་བོའི་ཆེད་དུ་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་གསར་འགྱུར་དཔྱད་གཏམ་ཞིག་ར་བཀོད་སྒྲིག་བྱས་ཡོད། མཇུག་ཏུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག། ཧེ་མ་ལ་སོ་ཏི་ཨེ་ཞེ་ན་ཟེར་གོ་ནོ་གི་དུས་དེབ་ཀྱིས་ངོ་སྤྲོད་བྱས་པའི་དེབ་ལྔ་ཞེས་པའི་ནང་གི་ཚན་པ་གཉིས་པ་དེ་རྒྱང་སྲིང་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཐའེ་ཝན་དམངས་གཙོའི་ཐེབས་རྩ་གིས་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་རྒྱུ་གི་ཆེད་དུ་ཨ་སྒོར་ཁྲི་གསུམ་བོད་མིའི་སྒྲིག་འཛུགས་ལ་ཞལ་འདེབས་གནང་ཡོད་གི། ཕྱི་ཚེས་སུམ་ཅུ་ཐམ་པ་གི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས་རྒྱལ་བ་རིན་པོ་ཆེ་ཡིས་བོད་དོན་ལ་རོགས་དངུལ་གྱི་ཐོག་ནས་ཡུན་རིང་རྒྱབ་སྐྱོར་གནང་མཁན་ཐའེ་ཝན་ནང་རྟེན་གཞི་བྱས་པའི་ཐའེ་ཝན་དམངས་གཙོ་ཐེབས་རྩ་གི་འགན་འཛིན་སྐུ་ཞབས་ཧུང་ཡི་ལེང་གིས་གཙོས་པའི་གཞན་ཡང་ལས་བྱེད་གཉིས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང ྋགོང་ས་རྒྱལ་བ་རིན་པོ་ཆེ་ཡིས་གཙོ་བོ་ཐུགས་བསྐྱེད་དམ་བཅའ་བཞི་གི་སྐོར་བཀའ་སྩལ་བ་དང་འབྲེལ་སྐུ་ཚབ་ཚོགས་ཆུང་ནས་ཐའེ་ཝན་དམངས་གཙོ་གི་ཐེབས་རྩ་གི་མ་འོངས་ལས་དོན་ལམ་ལྷོང་ཡོང་རྒྱུ་གི་ཆེད་དུ་གོང་ས་མཆོག་ལ་ཐུགས་སྨོན་སྐྱབས་འཇུག་ཞུས་ཡོད་ཅེས་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་བྱས་ཡོད། ཐའེ་ཝན་དམངས་གཙོ་ཐེབས་རྩ་ནི་ཕྱི་ལོ་ཉིས་སྟོང་གསུམ་གྱི་ལོར་ཐའེ་ཝན་ཕྱི་སྲིད་ལས་ཁུངས་དང་ཐའེ་ཝན་ནང་ཆབ་སྲིད་ཚོགས་པ་ཚང་མ་གི་རྒྱབ་སྐྱོར་ལ་བརྟེན་ནས་གསར་འཛུགས་གནང་བ་ཞིག་ཡིན་འདུག་ཀྱང་ཐེབས་རྩ་ཁང་དེས་ཐའེ་ཝན་ནང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཐད་ལ་གོ་རྟོགས་སྤེལ་རྒྱུ་དང་གཙོ་བོ་ཐའེ་ཝན་དེ་བཞིན་དམངས་གཙོ་ཚད་ལྡན་གྱི་ལམ་བུར་འཁྲིད་རྒྱུ་དེ་རེད། ཐའེ་ཝན་ཐེབས་རྩ་ཁང་ནས་ཡུན་རིང་བོད་མིའི་སྒྲིག་འཛུགས་ཀྱིས་གཙོས་པའི་ཐའེ་ཝན་སྐུ་ཚབ་དོན་གཅོད་དེ་མིན་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བརྟན་ལྷིང་གི་ཆེད་ལ་རོགས་དངུལ་གནང་བཞིན་ཡོད་འདུག་ལ་ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན། བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ལ་གཟིགས་སྐོར་གྱི་སྐབས། བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་སུ། བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་རྒྱུ་གི་ཆེད་དུ་ཨ་སྒོར་ཁྲི་གཅིག་དང། ཤེས་རིག་ལས་ཁུངས་སུ། བོད་ཀྱི་ཤེས་ཡོན་ཡར་རྒྱས་གོང་འཕེལ་གཏོང་རྒྱུ་གི་ཆེད་དུ་ཨ་སྒོར་ཁྲི་གཅིག། དེ་བཞིན་བོད་ཀྱི་འགྲེམས་སྟོན་ཁང་བཅས་ལ་ཨ་སྒོར་ཁྲི་གཅིག་ཁྱོན་ཨ་སྒོར་ཁྲི་གསུམ་གནང་ཡོད་པའི་སྐོར། སྐུ་ཚབ་ཚོགས་ཆུང་དང་ལྷན་དུ་བཅར་མཁན། འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འགྲེལ་བརྗོད་གནང་འདུག། ཐེངས་འདིའི་ཐའེ་ཝན་དམངས་གཙོ་ཐེབས་རྩ་གི་སྐུ་ཚབ་ཚོགས་ཆུང་བཞུགས་སྒར་དུ་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་འབྱོར་ཡོད་ཅིང་ཕྱི་ཚེས་སུམ་ཅུ་ཐམ་པ་གི་ཉིན ྋགོང་ས ྋརྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཞུས་ཏེ་ཉིན་རྒྱབ་ཏུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་དང་བཅས་པར་མཇལ་འཕྲད་གནང་འདུག་སྐབས་དེར་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་ཐའེ་ཝན་དང།

ཁ་ན་ཌ་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ལྷན་ཁང་གིས་སྤྱི་ཚོགས་དྲ་རྒྱ་ཨེག་སི་བརྒྱུད་ནས་བོད་ནང་རྒྱ་ནག་གཞུང་གིས་བོད་པ་གི་ཕྲུ་གུ་མང་པོ་ཞིག་རང་གི་ཕ་མ་སྤུན་མཆེད་ཀྱི་ས་ནས་བཙན་ཤེད་ཀྱིས་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་གཏོང་དང་གཏོང་བཞིན་པ་ཁག་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་གནང་ཡོད་པས་ན་དེ་སྔ་ལོའི་བརྒྱ་ཕྲག་ཕྱེད་ཀ་གི་རིང། ཁ་ན་ཌ་རང་ཉིད་ཀྱི་ཡུལ་དེའི་གདོད་མ་གི་མི་རིགས་ཀྱི་ཕྲུ་གུ་རྣམས་ཕ་མ་དང་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་ནང་འཇུག་པ་དང་དེང་སྐབས་ལམ་ལུགས་དེ་ནི་མི་རིགས་ཡིན་མིན་བཟོ་བའི་སྲིད་ཇུས་ནོར་འཁྲུལ་ཅན་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། སྲིད་ཇུས་དེ་ཡིས་གནོད་སྐྱོན་ཚབས་ཆེན་བཟོས་ཡོད་པས་སྤྱི་ཚོགས་ནང་དེ་མུ་མཐུད་ལག་བསྟར་བྱེད་ཐབས་མེད་ཅེས་བཀོད་ཡོད་སྐད། རྒྱ་གར་ལྷོ་ཕྱོགས་སྦེ་ལེ་ཀོ་པེ་གི་ལུགས་བདེ་གཞིས་ཁོངས་གཉིས་ཀྱི་བོད་མི་སོ་ནམ་པ་རྣམས་ཀྱི་དཀའ་ངལ་གནས་སྟངས་རྒྱུས་ལོན་གནང་སྟེ་འབྲེལ་ཡོད་སྡེ་ཚན་སོ་སོ་ལ་ཞུ་གཏུག་གྱིས་སོ་ནམ་པ་གི་དཀའ་ངལ་སེལ་ཐབས་སུ་འབད་བརྩོན་གནང་རྒྱུ་ཡིན་འདུག་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་སོ་ནམ་དང་མཉམ་འབྲེལ་རོགས་སྐྱོར་སྡེ་ཚན་དེ་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་ལྷོ་ཕྱོགས་སྦེ་ལེ་ཀོ་པེ་གི་སྲོལ་རྒྱུན་སོ་ནམ་ཉམས་ཞིབ་དང་སྦྱོང་བརྡར་ལྟེ་གནས་ཁང་གི་ནང། འདི་ལོ་གི་ཕྱི་ཟླ་དྲུག་པ་གི་ནང་གནས་སྤོར་བྱས་ཏེ་སྦེང་ལོར་ལྷོ་སྤྱི་གཙོས་པའི་སྦེ་ལེ་ཀོ་པེ་གི་ལུགས་བདེ་གཞིས་ཁོངས་གཉིས་ཀྱི་ས་གནས་ཀྱི་འགོ་འཛིན་རྣམ་པ་དང་གུང་གཞོན་སྡེ་ཚན་སོ་སོ་གི་འགན་འཛིན་དང་དེ་བཞིན་སོ་ནམ་སློབ་སྟོན་པ་དང་གཞན་ཡང་ས་གནས་སོ་སོ་གི་ས་གནས་ཀྱི་ཞིང་བ་རྣམས་ལྷན་འཛོམས་ཀྱིས་ཞིང་བ་རྣམས་ཀྱི་དཀའ་ངལ་གནས་སྟངས་རྒྱུས་ལོན་གནང་ཞིང། ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་སྦེ་ལེ་ཀོ་པེ་བདེ་སྐྱིད་སླར་གསོ་མི་དམངས་ཚོགས་ཁང་དུ། གཞིས་ཁོངས་འདིའི་ཞིང་བ་རྣམས་ཀྱི་དཀའ་ངལ་གྱི་གནས་སྟངས་རྒྱུས་ལོན་གནང་སྐབས་སྦེ་ལེ་ཀོ་པེ་བདེ་སྐྱིད་སླར་གསོ་གླིང་གི་ཞིང་བ་བློ་བཟང་དགེ་ལེགས་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ་གཞིས་ཆགས་འདིའི་ཤིང་ནགས་ཀྱི་མཐའ་མཚམས་ལ་གནས་པའི་གྲོང་སྡེ་ཁག་གི་ཞིང་བ་རྣམས་ལ་ལོ་ལྟར་གླང་ཆེན་གྱིས་སྟོན་ཐོག་ལ་གནོད་སྐྱོན་བཏང་སྟེ་སྟོན་ཐོག་ལེན་རྒྱུ་མེད་པའི་དཀའ་ངལ་དང་དེ་བཞིན་གཞིས་ཆགས་འདིའི་ནང་ཕྱོགས་མཐའ་ནས་རྒྱ་གར་གྱི་ལུག་རྫི་བ་རྣམས་ཀྱི་ལུག་གིས་སྟོན་ཐོག་བཟས་པ་དང་ནད་རིགས་སྣ་ཚོགས་ཁྱེར་ཏེ་ལུག་རྫི་དེ་དག་ཕྱིར་འབུད་མ་ཐུབ་པའི་དཀའ་ངལ་རྣམས་གསལ་སྟོན་གནང་ཡོད་སྐད། ལྷན་ཚོགས་འདིའི་སྐབས་ཞིང་བ་བཅུ་ཕྲག་འགའ་ཤས་ཤིག་ཚོགས་ཞུགས་གནང་འདུག་ལ་ཞིང་བ་དེ་དག་སོ་སོ་གི་བདག་ཐོབ་ཀྱི་ས་ཞིང་ཙམ་མིན་པར་བོད་མི་གཞན་གྱི་ས་ཞིང་ཁྱོན་ཆེ་བོགས་མར་བླངས་ཏེ་འདེབས་ལས་གནང་གི་ཡོད་ལ་དེ་ཡང་མ་རྨོས་ལོ་ཏོག་དང་སྒ་སྨུག་དང། གཞན་ཡང་འབྲས་ལྡན་དང་འབྲས་མེད་ཀྱི་ལྗོན་ཤིང་གིས་མཚོན་པའི་སྟོན་ཐོག་འདྲ་མིན་སྣ་ཚོགས་ཤིག་འདེབས་ལས་གནང་གི་ཡོད་འདུག་ཞིང་བ། སྲི་ཐར་ཚེ་རིང་གིས་གསུངས་ན་ས་ཞིང་ཁྱོན་ནང་འདེབས་ལས་བྱ་རྒྱུར་རྒྱ་གར་གྱི་ལས་མི་རག་རྒྱུ་ཁག་པོ་ཡོད་དེ་དེང་དུས་འཕྲུལ་རིག་ཀྱི་ཐོག་ནས་ཞིང་ལས་བྱེད་པའི་འཕྲུལ་འཁོར་གང་མང་དགོས་གལ་ཆེ་བའི་སྐོར་དགོངས་ཚུལ་བཏོན་ཡོད། དེ་མཚུངས་ཞིང་བ་གཞན་ཁག་ཅིག་གིས་ཞིང་བ་ཚོ་ལ་ནང་སྲིད་ནས།

བོད་མི་དངོས་ཁམས་རིག་པ་བ་བསྟན་འཛིན་རབ་དགའ་ལགས་ནི་ཚན་རིག་གི་ཤུགས་རྐྱེན་ལ་བརྟེན་ནས་ནང་ཆོས་དང་བོད་ཡིག་ལ་དོ་སྣང་སླེབས་ཡོད་སྐད། བོད་མི་རྣམས་བཙན་བྱོལ་བ་ཆགས་ཏེ་ད་ཆ་མི་ལོ་དྲུག་ཅུ་ལྷག་འགྲོ་མུས་ཡིན་ན་ཡང་བཙན་བྱོལ་བ་གི་མི་རབས་གསར་བ་མང་པོ་ཟིག་ལ་དེང་གི་ཤེས་ཡོན་ཚད་ལྡན་ཐོབ་པའི་གོ་སྐབས་འདྲ་མིན་བྱུང་དང་འབྱུང་མུས་ཡིན་པ་མ་ཟད་འདབ་གཤོག་གཉིས་ལྡན་གྱི་མི་རབས་གསར་བ་མི་ཉུང་བ་ཟིག་སྐྱེད་སྲིང་བྱེད་མུས་ཡིན། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ལོར་རྒྱ་གར་བྱང་ཤར་ཤི་ལོང་དུ་སྐྱེས་ཤིང་བཞུགས་སྒར་རྡ་རམ་ས་ལར་བོད་ཁྱིམ་སློབ་གྲྭ་ནས་སློབ་མཐར་སོན་པའི་དངོས་ཁམས་རིག་པ་འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ད་ལྟའི་ཆ་ལ་ལྷོ་ཀོ་རི་ཡ་གི་སོལ National University གི་སློབ་ཆེན་གྱི་ནང་རྡུལ་ཕྲན་དངོས་ཁམས་རིག་པ་གི་ཐོག་ལ་ཞིབ་འཇུག་གི་ཕྱག་ལས་གནང་མུས་ཡིན་འདུག་ཁོང་གིས་རྒྱ་གར་ནང་ཉེ་བའི་གཙུག་ལག་རབ་འབྱམས་པ་གི་སློབ་གཉེར་གནང་བའི་རྗེས་ཨ་མེ་རི་ཀའི་འཕྲུལ་རིག་སློབ་ཆེན

སྣང་གནས་བར་གྱི་འགལ་ཟླ་གི་སྐོར་གཏམ་བཤད་གནང་ཡོད་པ་དེས། ནང་པ་དང་ཚན་རིག་གི་བགྲོ་གླེང་གི་ཐོག་ལ་སྔར་དང་མི་འདྲ་བ། ནུབ་ཕྱོགས་ཀྱི་ཚན་རིག་པ་ཙམ་ཞིག་མིན་པར་བོད་པའི་ཚན་རིག་པ་ཚོ་མཉམ་ཞུགས་ཀྱིས། རིག་གནས་འཕེལ་རྒྱས་ཀྱི་བྱ་གཞག་གི་ཐོག་ལ་ལེགས་སྐྱེས་འབུལ་བར་ངོས་འཛིན་བྱེད་ཀྱི་འདུག་འབུམ་རམས་པ། བསྟན་འཛིན་རབ་དགའ་ལགས་ནི་ཆུང་དུས་ནས། ཚན་རིག་དང་དངོས་ཁམས་རིག་པ་གི་ཐོག་ལ་དོ་སྣང་ཡོང་མཁན་བཙན་བྱོལ་བ་གི་མི་རབས་གསར་པ་ཞིག་དང་རང་གི་ཁྱིམ་ཚང་ལ་ཕྱི་རྒྱལ་གྱི་སློབ་གྲྭ་ཆེན་མོ་དེ་དག་ལ་འགྲིམ་ཐུབ་པའི་དཔལ་འབྱོར་གྱི་ནུས་པ་མེད་ཀྱང་གཙོ་བོ་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་ཚོགས་སྡེ་གཞན་ཁག་གི་རྒྱབ་སྐྱོར་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་ཁོང་གིས་ངོས་འཛིན་གནང་གི་འདུག་ཁོང་གིས་ཚན་རིག་དང།

ང་དབུས་རྒྱལ་ཡིན། མུ་མཐུད་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། རྒྱ་ནག་ཏུ་གསང་ཉུལ་གྱི་ཉེས་འཛུགས་ཀྱི་འོག་ཏུ་བཙོན་འཇུག་བྱས་ཡོད་པ། དབྱང་ཧན་ཅུན་གྱི་བུ་ཡིས Australia གི་སྲིད་བློན་རྒྱ་ནག་ཏུ་འཚམས་གཟིགས་ཀྱི་སྔ་ནུབ་ཏུ་གློད་བཀྲོལ་ཡོང་བའི་རེ་སྐུལ་བྱས་ཡོད་ཀི། ཧྥ་རན་སི་གི་གསར་ཁང་གིས་ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན Sydney ནས་གནས་ཚུལ་སྤེལ་དོན་ལ་གཞིགས་ན Australia གི་སྲིད་བློན Anthony Albanese ཡིས་རྒྱ་ནག་ཏུ་འཚམས་གཟིགས་ཀྱི་སྔ་ནུབ་ཏུ་རྒྱ་ནག་ནང་གསང་ཉུལ་གྱོད་དོན་གྱི་ཉེས་འཛུགས་ཀྱི་འོག་ཏུ་བཀག་ཉར་བཙོན་འཇུག་བྱས་ཡོད་པ་རྩོམ་པ་པོ་དབྱང་ཧན་ཅུན་གློད་བཀྲོལ་ཡོང་ཐབས་སུ་ཁོང་གི་བུ་ཚོས་སོ་སོ་གི་ཨ་ཕ་བཙོན་གྲོལ་ཡོང་བར་སྲིད་བློན་མཆོག་ལ་ཡིག་ཐོག་ནས་རེ་སྐུལ་བྱས་ཤིང་དེའང་རྒྱ་ནག་ཏུ་བཀག་སྐྱིལ་གྱི་འོག་བཞག་པའི་གསར་འགོད་པ་ཁྲེང་ལེ་བདུན་ཕྲག་གཉིས་ཙམ་གྱི་དུས་ཡུན་གྱི་ནང་གློད་བཀྲོལ་བྱུང་བའི་རྗེས་སུ་དེ་འདྲ་གྱི་གོ་སྐབས་གཉིས་པ་ཟིག་བྱུང་བར་རེ་ལྟོས་འཆང་གི་ཡོད་འདུག། སཱ་ལོ་ན། ཨན་ཐོ་ནི་ཨལ་པེ་ནི་སི་ལགས་ཀྱིས་གཟའ་སྤེན་པ་གི་ཉིན་རྒྱ་ནག་ཏུ་འཚམས་གཟིགས་གནང་གི་ཡོད་ཅིང་འདི་ནི་ཨོ་སི་ཀྲེ་ལི་ཡའི་སྲིད་བློན་ཞིག་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ཚུན་ནས་རྒྱ་ནག་ཏུ་འཚམས་གཟིགས་གནང་བ་ཐོག་མ་དེ་རེད་ལ་གཟའ་ཟླ་བ་གི་ཉིན་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་གནང་རྒྱུའི་སྟ་གོན་བྱས་ཡོད། རྒྱ་ནག་དང་ཨོ་གླིང་གི་བར་ཕྱི་འབྲེལ་རྩོད་རྙོག་རིམ་པ་བྱུང་བའི་རྗེས་ད་ཆ་རིམ་གྱིས་འབྲེལ་ལམ་ལྷིང་འཇགས་སུ་ཕྱིན་པའི་དངོས་རྟགས་སུ་སྲིད་བློན་ཨན་ཐོ་ནི་ཨལ་པེ་ནི་སི་ལགས་ནས་རྒྱ་ནག་ཏུ་འཚམས་གཟིགས་ཀྱིས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་བཟང་སུ་འགྲོ་བའི་ཕྱོགས་སྟོན་གྱི་ཡོད། རྒྱ་ནག་དམར་གཞུང་གིས་ཡུལ་དེའི་ནོར་སྲིད་བཅོས་སྒྲིག་སྟངས་འཛིན་གྱི་ཁྲོད་གལ་ཆེའི་འགོ་ཁྲིད་ཀྱི་ནུས་པ་འདོན་རྒྱུའི་བསམ་འཆར་བྱུང་འདུག། རོའེ་ཊར་གསར་ཁང་གིས་ཕྱི་ཚེས་སུམ་ཅུ་སོ་གཅིག་གི་ཉིན་པེ་ཅིན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན་རྒྱ་ནག་གཞུང་གིས་ཡུལ་དེའི་ནོར་སྲིད་ཚན་ཁག་དང་དེའི་ཐད་ལ་ནུས་ཤུགས་གང་ཡོད་བཏོན་ནས་ས་གནས་རང་བཞིན་གྱི་བུ་ལོན་གྱི་ཉེན་ཁ་ཆུང་དུ་གཏོང་རྒྱུར་འབད་བརྩོན་བྱ་རྒྱུ་ཡིན་ལུགས་རྒྱ་ནག་གཞུང་འབྲེལ་གསར་ལམ་གྱིས་ལོ་ངོ་བཅུ་ཕྲག་གཅིག་གི་དུས་ཡུན་གྱི་ནང་ཐེངས་གཉིས་ལ་ཚོགས་སྲོལ་ཡོད་པའི་གལ་ཆེའི་ནོར་སྲིད་ཀྱི་ཚོགས་འདུ་ཞིག་སྟེ། ཕྱི་ཟླ་བཅུ་བ་གི་ཚེས་སུམ་ཅུ་དང་སོ་གཅིག་བཅས་ཉིན་གཉིས་གི་རིང་གི་ཚོགས་འདུའི་དགོངས་དོན་ལུང་འདྲེན་གྱིས་བསྒྲགས་ཡོད། ཚོགས་འདུའི་ཐོག། དམར་ཤོག་ཚོགས་པས་ཡུལ་དེའི་ནོར་སྲིད་ལས་དོན་གང་ཅིའི་ཐད་ནས་སྒྲིག་གཞི་ཚགས་ཚུད་གཏོང་ཐབས་ཀྱིས་ནོར་སྲིད་ལམ་ལུགས་དེ་བཞིན་དབུས་དང་གཅིག་གྱུར་རང་བཞིན་ཅན་དུ་གཏོང་ཐབས་གནང་རྒྱུ་ཡིན་པ་པེ་ཅིན་དུ་བསྡུས་པའི་རྒྱལ་ཡོངས་ནོར་སྲིད་ལས་དོན་གྱི་ཚོགས་འདུ་གི་ཐོག་ལ་གཏན་འབེབས་བྱས་འདུག་ཚོགས་འདུའི་ཐོག་གཙོ་འཛིན་ཞི་ཅིན་ཕིན་དང་སྲིད་བློན་ལི་ཁི་ཆང་རྣམ་གཉིས་ཚོགས་ཞུགས་གནང་ཡོད་པ་དེའི་སྟེང་ནས་ས་གནས་རང་བཞིན་གྱི་བུ་ལོན་གྱི་གནས་སྟངས་སེལ་ཐབས་དང་དེ་བཞིན་ས་གནས་སོ་སོ་གི་གཞུང་གི་བུ་ལོན་གནས་སྟངས་ལ་བདག་སྤྲོད་གནང་ཕྱོགས་ཀྱི་ཐད་ལ་ཐབས་ལམ་འདོན་རྒྱུ་ཡིན་པ་གསལ་སྟོན་གནང་འདུག། མིག་སྔར་ཨ་མི་རི་ཀའི་ཕྱི་འབྲེལ་དྲུང་ཆེ་དང་བོད་དོན་དམིགས་བསལ་འབྲེལ་མཐུད་པ་བཅས་ཀྱིས་སྔ་རྗེས་སུ་བོད་དོན་གྱི་ཐད་ལ་ནན་བརྗོད་གནང་ཡོད་པའི་སྐོར་གི་ཐོག་གི་གནས་ཚུལ་ཕྱོགས་བསྡུས་དང་འབྲེལ་ཡོད་དཔྱད་བརྗོད་པ་ལ་བཅར་འདྲི་བྱས་པ་ཞིག་ལ་གསན་རོགས་ཞུ། མིག་སྔར་ཨ་རིའི་ཕྱི་སྲིད་དྲུང་ཆེ་དང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་བཅས་ཀྱིས་སྔ་རྗེས་སུ་བོད་དོན་ནན་བརྗོད་གནང་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་གཉིས་ཐུག་འཕྲད་སྐབས་སུ་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་གྱིས་བོད་དོན་གླེང་སློང་གནང་ཡོད་པ་རེད། ཟླ་འདིའི་ཕྱི་ཚེས་ཉེར་དྲུག་ནས་ཉེར་བདུན་བར་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་གཉིས་ཀྱི་བར་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཐུག་འཕྲད་ཀྱིས་ཆུ་ཚོད་བདུན་གྱི་རིང་ལ་གླེང་མོལ་བྱས་འདུག་ལ། སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་ལགས་ཀྱིས། ཨ་རིའི་ཕྱོགས་ནས་མུ་མཐུད་དུ་ཨ་རིའི་རིན་ཐང་གི་ལྟ་ཚུལ་དང། ཁེ་ཕན་དེ་ཕྱི་འབྲེལ་བརྒྱུད་ནས་དར་སྤེལ་གཏོང་རྒྱུ་དང། འགན་འཁུར་བའི་ཐོག་ནས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་བ་ཐག་གཅོད་བྱ་དགོས་སྐོར་གསུངས་ལ། མཇལ་མོལ་སྐབས་སུ། ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་གྱིས། རྒྱ་ནག་གིས་བོད་དང་ཤར་ཏུར་ཀི་སི་ཐན། ཧོང་ཀོང་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་དང། མི་སྒེར་གྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་སྐོར་ནན་བརྗོད་དང། ཨ་མེ་རི་ཁའི་ཁེ་ལས་དག་ལ་རྒྱ་ནག་ཏུ་འདྲ་མཉམ་གྱི་ཐོབ་ཐང་ཡོད་པའི་ཐོག་ནས། རྒྱ་ནག་དང་ཨ་རིའི་དཔལ་འབྱོར་གྱི་ཐད་ནས་དྲང་བདེན་གྱི་འགྲན་རྩོད་བྱ་དགོས་པའི་སྐོར་དང། བོད་དོན་ནན་བརྗོད་གནང་ཡོད་འདུག་ལ། དེ་བཞིན་སྤྱི་ཚེས་སུམ་ཅུ་ཉིན། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ། ལྕམ་ཨུ་ཛ་ར་ཛེ་ཡཱ་ལགས་ཀྱིས་དྲ་ངོས་སུ་གནས་ཚུལ་འཁོད་དོན། མི་ལོ་གསུམ་གྱི་སྔོན་ལ་རྒྱ་ནག་གཞུང་གིས་བོད་ཀྱི་དགེ་འདུན་པ་སྒོ་ཤེས་རབ་རྒྱ་མཚོ་ལ། ཞི་བའི་གནས་ཞུས་པར་ཁ་གཡར་ནས་མི་ལོ་བཅུའི་བཙོན་ཐག་བཅད་ཡོད་འདུག་ལ། ད་ལྟ་ཁོང་གི་སྐུ་གཟུགས་ཀྱི་གནས་སྟངས་མུ་མཐུད་དུ་ཛ་ཇེ་དྲག་ཏུ་འགྲོ་བཞིན་ཡོད་སྟབས། ཨ་རིའི་ཕྱོགས་ནས་རྒྱ་ནག་གཞུང་གིས་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཁོང་གློད་བཀྲོལ་གཏོང་དགོས་པ་དང། བོད་མི་ཡོད་དོ་ཅོག་གི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་ཡོད་ཅེས་འཁོད་ཡོད་པ་རེད་གནས་ཚུལ་འདིའི་སྐོར་ནས་ཨ་རིའི་ཕྱོགས་ནས་བོད་དོན་གྱི་སྲིད་ཇུས་ཅི་ཞིག་འཛིན་བཞིན་ཡོད་པའི་སྐོར་ལ་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རྒྱའི་གནད་དོན་དབྱེ་ཞིབ་པ་དང། དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་ལ་བཅར་འདྲི་ཞུ་སྐབས་ཁོང་གིས་གསུངས་དོན། འོ་བཀྲ་ཤིས་བདེ་ལེགས་ད་ལྟ་དེ་ནས་བཀའ་གནང་ནང་བཞིན་གསུངས། ད་ཁ་སང་ཁས་ཉིན་རྒྱ་ནག་གི་ད་ཕྱི་འབྲེལ་དཔོན་རིགས་ཝང་དབྱི་དང་ཨ་རིའི་ཕྱི་སྲིད་དྲུང་ཆེ་ད་ཕྱི་སྲིད་བློན་ཆེན་གསུང་ད་གཅིག་རེད་པ་ཁོང་ཚོའི་མཇལ་འཕྲད་སྐབས་ལ་ཡ་བོད་དོན་སྐོར་གླེང་སློང་གནང་བ། ད་ག་ནང་བདག་གིས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་ད་ཆེད་མངགས་བོད་པའི་བདེ་དོན་ལ་ཡ་འགན་འཁུར་གནང་མཁན་ལྕམ་ཨུ་ཛ་ར་ཛེ་ཡ། ཁོ་རང་གཉིས་ཀྱིས་ད་བོད་ནང་གི་ཆབ་སྲིད་བཙོན་པ་སྒོ་ཤེས་རབ་ཀྱི་སྐོར་གླེང་སློང་གནང་བ་དེ་གས་དེའི་ཐོག་ནས་ག་རེ་མཚོན་གྱི་ཡོད་རེད་ཟེར་ན། ད་ཨ་མི་རི་ཀའི་གཞུང་འདིའི་ནང་ལོགས་ལ་ཡ། ཨ་ནི་གཞུང་འཛིན་འདི་དམངས་གཙོ་ཚོགས་པ་སླེབས་པ་ཡིན་ནའི་རེད། སྤྱི་མཐུན་ཚོགས་པ་སླེབས་པ་ཡིན་ནའི་རེད། ཨ་ནི་བོད་ཀྱི་བདེན་པའི་འཐབ་རྩོད་ལ་ཡ། ཨ་ནི་རྒྱབ་སྐྱོར་གནང་ཡག་གི་ལངས་ཕྱོགས་འདི་མུ་མཐུད་གནས་ཡོད་པ་ཅིག་དེའི་ཐོག་ནས་མཚོན་གྱི་ཡོད་རེད་བསམ་གྱི་འདུག་གཅིག། གཉིས་པ་དེ་ལ་ཡང་ད་རྒྱ་ནག་དང་ཨ་ནི་ཨ་རིའི་འབྲེལ་བ་དེ་ད་ལྟ་ཞེ་པོ་ཅིག་གི་སྡུག་ཅག་ཡོད་པའི་སྐབས་དེ་འདྲ་ལ་ཡིན་ན་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་རེད་ཨ་ནི་བོད་དོན་དམིགས་བསལ་འབྲེལ་མཐུད་པའི་གླེང་ཡག་དེ་ཚོ་ད་ཐེངས་གཅིག་གཉིས་མ་རེད་གལ་ཆེན་གྱི་དེ་ནང་ལ་ཡང་ཐེངས་མ་ཁ་ཤས་གླེང་བ་དེ་བྱུང་སོང། ལྷག་པར་དུ་ད་ལྟ་དེ་ལྕམ་ཨུ་ཛ་ར་ཛེ་ཡ་གིས་སྒེར་གྱི་སྤྱི་ཚོགས་དྲ་རྒྱ་དེ་ཁོ་རང་གི་མཚན་ཐོག་ལ་ཡོད་རེད་ལས་དེ་ག་རེ་ཡོད་རེད་ཟེར་ན་ཨ་ནི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པའི་མཚན་ཐོག་ཡིན་པ་དང། ཨ་ནི་ད་ལྟ་དེ Blinken ཆ་བཞག་པ་ཡིན་ན་ད་ལྟའི་ཕྱི་སྲིད་དྲུང་ཆེ་ལས་ཐོག་ཡིན་དུས་ཨ་ནི་དེ་ཚོའི་ཐོག་ནས་གཅིག་མཇུག་གཉིས་མཐུད་ཀྱིས་གླེང་ཡོང་པའི་སྐབས་ལ་ཡང། ངས་ད་དུང་གོང་དུ་ཞུས་པ་ནང་བཞིན་གྱི་གཞུང་འཛིན་ཚོགས་པ་དེ་ག་འདྲ་སེ་འགྱུར་བ་ཕྱིན་པ་ཡིན་ནའི་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་བྱེད་ཡག་གི་ལངས་ཕྱོགས་དེ་མུ་མཐུད་ཡོད་པ་ཅིག་ཨ་ནི་འདིའི་ནང་ནས་ལྕམ Uzra Zeya ཆ་བཞག་པ་ཡིན་ན་སྔ་རྗེས་གཉིས་རྡ་རམ་ས་ལ་གཅིག་ལྡི་ལི་ལ་ཕེབས་རྗེས་གོང་ས་སྐྱབས་མགོན་ཆེན་པོ་མཇལ་གནང་ཡག་དེ་ཚོ་ཚང་མའི་ཐོག་ནས་ད་ལྟའི Biden གིས་དབུ་ཁྲིད་པའི་ཨ་རི་གཞུང་གིས་བོད་དོན་ལ་ཡང་རྒྱབ་སྐྱོར་གནང་ཡ་དེ་ཧ་ཅང་གི་ཤུགས་ཆེན་པོ་ཡོད་པ་དེ་སྔ་ལས་ཤུགས་ཆེ་རུ་ཕྱིན་པ་ཅིག་ལ་ཡང་ངོས་འཛིན་གནང་བ་ཡིན་ན་མ་འགྲིག་པ་ཞིག་ཡོད་རེད་བསམ་གི་མི་འདུག། ཁོང་གིས་ཨ་མི་རི་ཀའི་གཞུང་འབྲེལ་གཙོ་གྲས་ཁག་ནས་གཅིག་རྗེས་གཉིས་མཐུད་ཀྱིས་བོད་དོན་ནན་བརྗོད་བྱེད་ཀྱི་ཡོད་པ་དེ་ཨ་རིའི་བོད་དོན་གྱི་སྲིད་བྱུས་དེ་དེ་སྔ་ལས་ཀྱང་ཇེ་བརྟན་དང་ཤུགས་ཇེ་ཆེར་འགྲོ་བཞིན་པ་ཞིག་ལ་ངོས་འཛིན་གནང་དགོས་པའི་སྐོར་གསུངས་པ་རེད། ཐེངས་འདིའི་པེ་ཅིན་ནས་བོད་དོན་གླེང་བ་ཞེས་གོ་ནོར་གྱི་གླེང་སྟེགས་ཀྱི་ནང་དུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གི་ནང་བྲིས་པའི་རྩོམ་ཡིག Himal Southasian ཞེས་པའི་དུས་དེབ་ཀྱི་ངོ་སྤྲོད་བྱས་པའི་དེབ་ལྔ་ཞེས་པའི་ནང་གི་ཚན་པ་གཉིས་པ་དེ་རྡོ་རྗེ་མཚོ་གིས་རྒྱང་སྲིང་ཞུས་པ་ཞིག་ལ་གསན་རོགས་ཞུ། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་གོང་ནས་ངོ་སྤྲོད་བྱས་པའི་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག Himal Southasian ཞེས་པའི་དུས་དེབ་ལ་ངོ་སྤྲོད་བྱས་པའི་དེབ་ལྔ་ཞེས་པའི་ནང་གི་ཚན་པ་གཉིས་པ་དེ་རྩོམ་པ་པོ་ཁོང་གིས་ངོ་སྤྲོད་གནང་དོན།

ནོ་སྦེལ་རྩོམ་རིག་གི་བྱ་དགའ་ཐོབ་མྱོང་ཡོད་པའི་ཐུར་ཀེ་ཡི་རྩོམ་པ་པོ Orhan Pamuk གི་གསར་དུ་ཐོན་པའི་བརྩམས་སྒྲུང་ཞིག་རེད་ལ། རྒྱ་ཡིག་གི་འགྱུར་འདི་ཉིས་སྟོང་ཉེར་གཉིས་ལོར་དཔར་སྐྲུན་བྱས་ཡོད། གུས་མོས་ངོ་སྤྲོད་བྱས་པའི་རྩོམ་ནང་འདི་ལྟར་བྲིས་ཡོད་པ་སྟེ། གུས་མོས་ཉེ་ཆར Pamuk གི་བརྩམས་སྒྲུང་གསར་ཤོས་ནད་ཡམས་ཀྱི་མཚན་མོ་ཞེས་པ་དེ་ཀློག་ཚར་ཙམ་ཡིན་ཀློག་བཞིན་ཀློག་བཞིན་ཧ་ལས་ཧང་སངས་དགོས་པ་ཡོང་གི་འདུག་གང་ཡིན་ཞེ་ན Pamuk གིས་བྲིས་པ་འདི་བཙན་རྒྱལ་ཐུར་ཀེ་གི་ཁོངས་སུ་གཏོགས་པའི་མཚོ་གླིང་ཞིག་ཡིན་པ་དང་ནད་ཡམས་ཀྱིས་མནར་གཅོད་ཚད་མེད་བཏང་བའི་རྗེས་བསམ་ཡུལ་ལས་འདས་པར་རང་བཙན་ཐོབ་ཡོད་འོན་ཀྱང་མིང་གོ་གླིང་ཕྲན་འདི་ནི་རྟོག་བཟོ་བྱས་པའི་ས་བབ་ཅིག་ཡིན་རུང། འདི་ལྟ་བུའི་མངོན་སུམ་ཞིག་བྲིས་འདུག་པས་ཐ་ན་རྩོམ་པ་པོ་རང་ཉིད་ཀྱང་རྟག་ཏུ་དེའི་ནང་ཐོན་པ་དང་རྫུན་མ་ཡིན་པ་འདྲ་བོ་དང་བདེན་པ་ཡིན་པ་འདྲ་བོ་ཡོད། ཡིན་ནའང Kafka གི་ཁུངས་མེད་ལུང་མེད་ཀྱི་རང་བཞིན་གྱིས་ཁེངས་པའི་མཁར་རྫོང་ཞེས་པའི་དེབ་ནང་བཞིན་མ་རེད། ནད་ཡམས་སྣ་ཚོགས་ཡོད་པའི་ཁོངས་སུ་ཆབ་སྲིད་ནད་ཡམས་ཀྱི་བདེན་པའི་གནས་ཚུལ་ཚུད་ཡོད། དོན་དངོས་ཐོག Pamuk ནང་བཞིན་གྱི་སྟོབས་ཤུགས་ཆེ་བའི་རྩོམ་པ་པོ་འདི་འདྲ་དགོས་མཁོ་ཡོད་པ་དེ།

དམ་བསྒྲགས་བྱས་ཡོད་ལ་ད་ལྟ་ཡང་མུ་མཐུད་ནས་རིམས་ནད་ཁྱབ་གདལ་འགྲོ་བཞིན་ཡོད་པ་དང་སྨན་དང་སྨན་བཅོས་མི་འདང་བའི་གདུག་རྩུབ་ཀྱི་དངོས་ཡོད་གནས་སྟངས་དེའི་འཇིགས་སྐྲག་ནང་གནས་ཡོད། ང་ཚོས་དུས་ནམ་ཡིན་ཡང་ཨེན་དགུ་བཅུ་གོ་ལྔ་གི་ཁ་རས་གོན་རྒྱུ་དང་དུག་སེལ་གྱི་རིགས་གཏོར་རྒྱུ་མཇུག་བསྒྲིལ་གི་ཡོད་མེད་ངས་ཤེས་ཀྱི་མི་འདུག་ནད་ཡམས་འདི་ཉིན་ཞིག་མཇུག་བསྒྲིལ་གྱི་ཡོད་པ་ལོས་ཡིན། འོན་ཀྱང་ང་ཚོའི་འཇིག་རྟེན་འདི་ད་ལྟ་དང་སྔོན་མ་གཉིས་བསྡུར་ཐབས་མེད་པ་ཞིག་ཆགས་ནས་ཉིན་རེ་བཞིན་གཡང་གཟར་དུ་ལྷུང་བཞིན་འདུག་ང་ཚོར་ཡིད་སྐྱོ་བའི་ངང་ནས་ཕམ་ཉེས་ཤོར་བ་ནི་ཧ་ཅང་མང་བོ་ཡིན་པས་གུན་གསབ་གང་རུང་ཞིག་གིས་ཀྱང་ཚེ་ལས་འདས་ཟིན་པའི་ནང་མི་རྣམས་ཚུར་ལོག་ཡོང་ཐུབ་མེད་པ་རེད། ནན་བཤད་ཞུ་དགོས་པ་ཞིག་ལ་ཟླ་དང་པོའི་ཚེས་དྲུག་ཉིན Himal Southasian ཞེས་པའི་དུས་དེབ་ཀྱིས་ལྷོ་ཨེ་ཤི་ཡའི་ཉིས་སྟོང་ཉེར་གཉིས་ལོའི་ནང་གང་ལྟ་ཀློག་བྱས་ཡོད་ཅེས་འགོ་བརྗོད་བྱས་ཏེ་གདན་ཞུ་བྱས་པའི་ལྷོ་ཨེ་ཤི་ཡའི་རྩོམ་པ་པོ་དང་སྙན་ངག་པ། ལོ་ཙཱ་བ། གསར་འགོད་པ་བཅས་ཀྱིས་འདས་པའི་ལོ་གཅིག་རིང་གི་དེབ་ཀྱི་མིང་གཞུང་ངོ་སྤྲོད་བྱས་པ་ཁག་བཏོན་ཡོད་པས་དེའི་ནང་དུ་གུས་མོས་ངོ་སྤྲོད་བྱས་པའི་དེབ་ལྔའི་ནང་གི་དེབ་གཉིས་ཚུད་ཡོད་ཅིང་དེབ་གཅིག་ནི་སྤྲིན་དཀར་གྱི་ལམ་བུ་ཞེས་པ་དེ་ཡིན་པ་དང་ཨ་རིའི་མི་སེར་གྱི་ཁོངས་ཡིན་པའི། ཨི་ཊ་ལི་གི་བླ་མ་ཨ་ན་གྷ་རེ་ཀ་གོ་བིན་དཱ་གི་བརྩམས་དེབ་རེད། རྒྱ་ཡིག་གི་འགྱུར་འདི་ཕྱི་ལོའི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་ཐའེ་ཝན་དུ་དཔར་སྐྲུན་བྱས་ཡོད། གུས་མོས་ངོ་སྤྲོད་བྱས་པའི་དེབ་ནང་འདི་འདྲ་བྲིས་ཡོད། ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་ངོ་སྤྲོད་བྱས་དོན། གོ་བིན་དཱ་བླ་མ 与他的伴侣།

བླ་མ་ཨ་ན་གྷ་རེ་ཁ་གོ་བིན་དཱ་དང་ཁོང་གི་ཆོས་གྲོགས་ལི་གོ་ཐ་མི་གོ་བིན་དཱ་ཕྱི་ལོའི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་བོད་ཀྱི་ནུབ་ངོས་མངའ་རིས་ལ་བསྐྱོད་དེ་གནས་རི་གངས་རིན་པོ་ཆེ་དང་མ་ཕམ་གཡུ་མཚོ་མཇལ་བར་བསྐྱོད་པ་མ་ཟད་ད་དུང་གནའ་བོའི་ནང་བའི་དགོན་པ་མང་པོར་བསྐྱོད་ནས་ལྡེབས་རིས་སྐུ་པར་འདྲ་བཤུས་དང་པར་བླངས་པ་སོགས་བྱས་ཏེ། ད་ལྟ་རྩ་མེད་སོང་བའི་རྩ་ཆེའི་ཡིག་ཚགས་འཛམ་གླིང་འདིའི་སྟེང་འཇོག་ཐུབ་པ་བྱུང་ཡོད། གུས་མོས་དངོས་གནས་བཤད་ན་དེབ་འདི་སྔ་མོ་ནས་ཀློག་མྱོང་ཡོད། བསྐྱར་དུ་ལྟ་ཀློག་བྱས་དུས་ཏག་ཏག་གུས་མོས་ཉིས་སྟོང་ཉེར་གཅིག་ལོའི་ཟླ་བ་དགུ་པར་གངས་རིན་པོ་ཆེར་གནས་མཇལ་དུ་བསྐྱོད་པའི་མྱོང་བ་དང་མཐུན་གྱི་འདུག

yang oisa laki mathe ngor 格文达喇嘛说 ：“ 这本书是一份朝圣报告， 而他预见性地指出， 可以来此参观并记录这些完整的艺术作品。 我们大概是最后的一批人了， 而有一天， 我们的临摹与相片将是他们所仅存下来的东西了。 ” 喇嘛格文达吉对我们的年纪的差别， 年多些人吧觉得啦， ཡང་ཁོང་གིས་མ་འོངས་སྔོན་མཐོང་གི་རང་བཞིན་ངང་གསུངས་པར། འདིར་ལྟ་སྐོར་དུ་བསྐྱོད་ཐུབ་པ་མ་ཟད་ད་དུང་ཆ་ཚང་བའི་སྒྱུ་རྩལ་གྱི་བརྩམ་བྱ་འདི་ཚོ་ཚིག་ཐོར་བཀོད་ཐུབ་མཁན་ང་ཚོ་ཕལ་ཆེར་རུ་ཁག་མཐའ་མ་དེ་ཡིན་སྲིད་ཀྱི་རེད། ཡང་ཉིན་ཞིག་ང་ཚོས་པར་བཤུས་དང་འདྲ་པར་བླངས་པ་ཁག་ནི་མཐའ་མར་ཁོང་ཚོར་ལྷག་པའི་ཅ་ལག་གཅིག་པུ་དེ་རེད་ཅེས་བརྗོད་འདུག། དོན་དངོས་ཐོག་གུས་མོ་བོད་ཀྱི་ནུབ་ངོས་ཀྱི་འཁོར་ཆགས་དགོན་དང་མཐོ་ལྡིང་དགོན་སོགས་དགོན་པ་མང་པོ་ནས་དངོས་སུ་མཐོང་བའི་གྱང་རོ་དང་རྗེས་ཤུལ་ཚང་མ་ནི་ལོ་རབས་ལྔ་བཅུའི་ནང་བོད་དུ་ཡོང་མཁན་རྒྱ་ནག་དམར་ཤོག་གཞུང་གིས་ཁྱེར་ཡོང་བའི་གསར་བརྗེའི་ལས་འགུལ་རེ་རེའི་ནང་གཏོར་བཤིག་བཏང་ཡོད་པས། འདི་ནི་གོད་ཆག་ཚབས་ཆེན་དེའི་ཁྲོད་ཀྱི་དཔང་པོ་ཞིག་རེད་ལ། སེམས་སྐྱོ་དགོས་པ་ཞིག་ཡོང་གི་འདུག་གུས་མོ་དང་དེ་བཞིན་དེ་ལས་མང་བའི་བོད་པའི་ངོས་ནས་བྱས་ན། བླ་མ་གོབིན་དཱ་གིས་ཚིག་ཐོ་བཀོད་པ་འདི་ཏག་ཏག་བོད་ཀྱི་དགའ་ཚལ་མཐོང་རྒྱུ་མེད་པར་གྱུར་ཟིན་པའི་ཁུངས་གཏོགས་ཤིག་རེད།